ལྷན་རྒྱས་སྐུ་ཁམས་བཟང་བོད་ཀྱི་བརྙན་འཕྲིན་གྱི་ཉིན་རེའི་བོད་སྐད་གསར་འགྱུར་གྱི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་ཡང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་གསུམ་པ་ནག་པ་ཟླ་བའི་ཚེས་པ་ཉི་ཤུ་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་བཞི་པའི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཟླ་བ་རེད། རེས་གཟའ་ཟླ་བའི་ཉིན་གྱི་གསར་འགྱུར་ལས་རིམ་འདིའི་ནང་ལ། རྒྱལ་བ་སྨན་རི་བའི་སྨན་སྒྲུབ་ཆེན་མོ་ལེགས་པར་བསྒྲུབས་པའི་མཛད་སྒོར་དཔལ་ལྡན་སྲིད་སྐྱོང་མཆོག་ཕེབས་བཞུགས་གནང་བའི་སྐོར་དང། དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སུད་སིར་གཞུང་འབྲེལ་འཚམས་གཟིགས་གནང་བའི་སྐོར། དཔལ་ལྡན་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་རྡ་སྟེང་བོད་ཁྱིམ་སློབ་གྲྭར་འཚམས་གཟིགས་གནང་བའི།

ཁ་ཉིན་ཕྱི་ཚེས་ཉི་ཤུ་རྩ་བདུན་རེས་གཟའ་སྤེན་པའི་ཉིན་བོད་མི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གཡུང་དྲུང་བོན་གྱི་གདན་ས་ཆེན་མོ་དཔལ་གཤེན་བསྟན་སྨན་རིའི་གླིང་དུ་རྒྱལ་བ་སྨན་རི་བའི་སྨན་སྒྲུབ་འོད་ཟེར་འཁྱིལ་བ་སྒྲུབ་ཆེན་ཐེངས་སུམ་ཅུ་སོ་བཞི་པ་ལེགས་པར་གྲུབ་པའི་མཛད་སྒོར་ཕེབས་བཞུགས་གནང་འདུག་དེ་ཡང་དཔལ་ལྡན་སྲིད་སྐྱོང་མཆོག་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་ལ་བོན་གཞིས་དོ་ལན་ཇིར་རྟེན་གཞི་བྱས་པའི་གཡུང་དྲུང་བོན་གྱི་གདན་ས་ཆེན་མོ་དཔལ་གཤེན་བསྟན་སྨན་རི་གླིང་དུ་ཕེབས་འབྱོར་བྱུང་ཞིང་སྐབས་དེར་བོད་མི་མང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་དང་སྤྱི་འཐུས་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས། སྤྱི་འཐུས་ར་ཚ་བསོད་ནམས་ནོར་བུ་ལགས། སྤྱི་ཟུར། བ་ར་ཚེ་དབང་བཀྲ་ཤིས་ལགས་ས་གནས་འགོ་འཛིན་བསྟན་འཛིན་ཆོས་འཕེལ་ལགས་ཀྱིས་གཙོས་པའི་ས་གནས་ཀྱི་གཞུང་དང་གཞུང་ཁོངས་མ་ཡིན་པའི་ཚོགས་པ་ཁག་གི་ལས་སྣེ་རྣམ་པ་དང་ས་གནས་མང་ཚོགས་ནས་ཕེབས་བསུའི་སྣེ་ལེན་ཞུས་འདུག་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་གྱི་སྔ་དྲོར་དཔལ་ལྡན་སྲིད་སྐྱོང་མཆོག་གིས་གཡུང་དྲུང་བོན་གྱི་གདན་ས་ཆེན་མོ་དཔལ་གཤེན་བསྟན་སྨན་རིའི་གླིང་དུ་མཆོད་མཇལ་དང་ཞྭ་དཀར་གཡུང་དྲུང་བོན་གྱི་བསྟན་པའི་གཙུག་རྒྱན་སྐྱབས་རྗེ་རྒྱལ་བ་སྨན་རིའི་ཁྲི་འཛིན་སོ་བཞི་པ་ལུང་རྟོགས་ཟླ་བ་དར་རྒྱས་རིན་པོ་ཆེ་མཆོག་གི་མཇལ་ཁ་ཞུས་ཏེ་མཛད་སྒོར་ཕེབས་བཞུགས་གནང།

མཛད་སྒོའི་ཐོག་ལ་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྨན་རིའི་ཁྲི་འཛིན་རིམ་བྱོན་གྱི་སྐུ་ཐོག་རེར་སྨན་རི་ཡི་སྒྲུབ་ཆེན་རེ་འཚོགས་སྲོལ་ཡོད་པ་དེ་བཞིན་ཞྭ་དཀར་གཡུང་དྲུང་བོན་གྱི་གདན་ས་ཆེན་མོ་སྨན་རིའི་དགོན་ཕྱག་བཏབ་མཁན་མཉམ་མེད་ཤེས་རབ་རྒྱལ་མཚན་མཆོག་གིས་དུས་རབས་བཅོ་ལྔ་ཙམ་ལ་སྲོལ་བཏོད་མཛད་པ་ཞིག་ཡིན་པ་དང་གདན་ས་འདི་ཡི་ཁྲི་འཛིན་རིམ་བྱོན་གྱིས་མུ་མཐུད་ཕྱག་བསྟར་གནང་བཞིན་ཡོད་པ་གསུངས་པ་དང་འབྲེལ་ད་ལན་རྒྱལ་བ་སྨན་རིའི་ཁྲི་འཛིན་སོ་བཞི་པ་མཆོག་དབུ་བཞུགས་ཐོག་ལ་སྨན་སྒྲུབ་ཆེན་མོ་ཐེངས་སུམ་ཅུ་སོ་བཞི་པ་ལེགས་པར་གྲུབ་ཡོད་པ་དང་སྒྲུབ་ཆེན་འདི་བརྒྱུད་ནས་ས་གནས་སུ་འདུས་པའི་མང་ཚོགས་དང་ཡུལ་ལུང་གང་སར་བཞུགས་པའི་དད་ལྡན་མང་ཚོགས་ཀྱི་རྐྱེན་ངན་བར་ཆད་ཞི་བ་དང་ནད་དང་གདོན་གྱི་འཇིགས་པ་ལས་གྲོལ་ཏེ་ཚེ་དང་བསོད་ནམས་རྒྱས་པ་མ་ཟད་ཡུལ་ལུང་ཀུན་ལ་ཞི་བདེ་ཡོང་བའི་སྨོན་འདུན་ཞུས་འདུག། བོན་གཞིས་དོ་ལན་ཇིར་འཚམས་གཟིགས་ལས་དོན་ལེགས་གྲུབ་ཟིན་པ་དང་བསྟུན་བོད་མི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁ་སང་ཕྱི་ཚེས་ཉི་ཤུ་རྩ་བརྒྱད་རེས་གཟའ་ཉི་མའི་ཉིན Swiss གྲོང་ཁྱེར Zurich དུ་ཕེབས་འབྱོར་བྱུང་ཞིང། སྐབས་དེར་གནམ་ཐང་དུ Swiss སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་དང་དོན་ཁང་གི་ལས་བྱེད། Swiss དང Liechtenstein བོད་རིགས་མི་མང་གི་ཚོགས་གཙོ་ཚོགས་གཞོན་གཙོས་པའི་ས་གནས་མང་ཚོགས་ནས་ཕེབས་བསུ་སྣེ་ལེན་ཞུས་འདུག། དཔལ་ལྡན་སྲིད་སྐྱོང་མཆོག་གིས་སུད་སིར་གནས་སྡོད་ས་གནས་མང་ཚོགས་དང་ཐུག་འཕྲད་ཀྱིས་གཙོ་བོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དཀྱེལ་ཡངས་ཀྱི་དགོངས་པ་རྣམས་བཤད་པའི་ཐོག་ནས་རྒྱལ་བའི་བཀའ་དགོངས་བསྒྲུབ་དགོས་པའི་ལམ་སྟོན་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཇུས་དང་ལས་གཞི་ཁག་ལག་བསྟར་ཚད་དང་ལྡན་པ་ཡོང་སླད་གྲངས་ཐོ་ཚད་ལྡན་དགོས་གལ་སྐོར་དང་ནང་བཞིན་གཉིས་སྨན་དབུ་མའི་ལམ་གྱི་སྲིད་ཇུས་བརྒྱུད་བོད་རྒྱའི་དཀའ་རྙོག་སེལ་རྒྱུར་ཆོད་སེམས་བརྟན་པོ་ཡོད་སྐོར་གསུངས་ཤིང། ཉེ་དུས་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་རྒྱ་ནག་གཞུང་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་གསར་འགོད་གསལ་བསྒྲགས་སྐབས་རྒྱ་ནག་གཞུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་ལྷན་དུ་གྲོས་མོལ་བྱ་རྒྱུ་ཡིན་པ་ལས་བོད་མི་སྒྲིག་འཛུགས་དང་གྲོས་མོལ་བྱ་རྒྱུ་མིན་ཞེས་བརྗོད་པ་འདིའི་ཐད་དཔལ་ལྡན་སྲིད་སྐྱོང་མཆོག་གིས་དེ་ནི་རྒྱ་ནག་གཞུང་གིས་རྒྱུན་གཏན་དུ་བཤད་པའི་སྐད་ཆ་ཞིག་ཡིན་པ་ལས་གསར་པ་གང་ཡང་མ་ཡིན་པར་བོད་མི་སྒྲིག་འཛུགས་ངོས་ནས་དབུ་མའི་ལམ་གྱི་སྲིད་བྱུས་གཞིར་བཞག་བོད་དོན་འཐབ་རྩོད་མུ་མཐུད་གནང་རྒྱུ་ཡིན་པ་གསུངས་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་ཁྱོན་ཡོངས་དང་བོད་ནང་ལོགས་ལ་ཡང་བོད་པའི་མི་རིགས་རྩ་མེད་བཏང་ཡག་གི་སྲིད་ཇུས་འཛིན་སྟངས་དེར་བལྟས་པ་ཡིན་ན་ད་ལྟ་རེ་བ་བྱེད་ས་གང་ཡང་མི་འདུག་རྒྱ་ནག་གཞུང་ལ་ཡིན་ནའི་བོད་རྒྱའི་དཀའ་རྙོག་ཞེས་དེ་ལོ་དྲུག་ཅུ་རེ་ལྔ་ཕྱིན་ཚར་བ་རེད་བཙན་བྱོལ་ལ་སླེབས་པ་ནས་བྱས་ནས་རྒྱ་ནག་གིས་བོད་ནང་ལོགས་ལ་བཙན་འཛུལ་བྱེད་འགོ་བཙུགས་པ་ནས་བྱས་ནས་ད་གང་ལྟར་ལོ་བདུན་ཅུ་དོན་ལྔ་ཞིག་འགྲོ་གི་ཡོད་རེད་བ། ལོ་བདུན་ཅུ་དོན་ལྔ་ཞིག་འགྲོ་གི་ཡོད་རེད། དེ་ཡིན་དུས་ཙམ་པ་ད་ག་ད་ངས་ད་ལྟ་ཞུས་དེ་ག་ད་རྒྱ་ནག་གཞུང་ལ་ང་ཚོ་འབྲེལ་བ་མ་བྱེད་པའི་འགྲོ་ས་ཞིག་ཡོད་མ་རེད་ཞེས་པ་དེ་གཅིག་བྱས། ད་རྒྱ་ནག་གཞུང་ལ་འབྲེལ་བ་བྱེད་པའི་བརྒྱུད་རིམ་གྱི་ཐོག་ནས་སྐད་ཆ་དེ་རིགས་མང་པོ་གསན་ཡོང་གི་རེད་ད་ཁྱེད་རང་ཚོས། རྒྱ་མིའི་ངོས་ནས་གཅིག་བཤད་ཀྱི་འདུག་ཟེར་ཡ་དང་ང་ཚོའི་ངོས་ནས་གཅིག་བཤད་བཞག་ཟེར་ཡ་ཚོ་གི་དངོས་ཡོད་ག་རེ་ཡིན་པ་དང་རྒྱུན་གཏན་ནས་རྒྱ་མིས་བཤད་སྟངས་ག་འདྲའི་ཡིན་མེད་ནང་དོན་གྱི་ལས་ཀ་བྱེད་སྟངས་ག་འདྲའི་ཡིན་མེད་དེ་ཚོ་རྟོགས་ཤེས་པ་ཡིན་ན་ཁོ་ཁྱད་པར་དང་དབྱེ་བ་གཅིག་བཟོ་ཐུབ་ཀྱི་རེད་བཟོ་ཤེས་ཀྱི་རེད་བྱས་ནས་རེད་དེ་རེད་ཨ་ནི་དེ་འདྲའི་གཅིག་གི་དཀའ་རྙོག་མ་སེལ་གྱི་བར་དུ་རྒྱལ་སྤྱིའི་སྤྱི་ཚོགས་ལ་ང་ཚོ་སྙོབ་དགོས་ཡ་དེ་ད་ང་ཚོའི་ལས་འགན་ཆགས་འདུག་ལྡོག་ཏུ་མེད་པའི་ལས་འགན་རེད། བ། མཚམས་མཚམས་རྒྱ་ནག་ནས་ཚུར་ང་ལ་ཡར་ལན་འདྲ་ཞིག་ཁུར་དེ་ཁང་གཅིག་གཅིག་གཅིག་གཅིག་གཉིས་གཉིས་ཁྲིའུ་དེ་དེ་ང་ལ་བཤད་མ་ཡོང་ཞེས་བལྟ་གི་ཡོད་རེད་བ། ཁོ་རང་ཚོས་ཀྱི་བཤད་ཕྱོགས་འདི་ང་ཚོས་བདག་པོ་རྒྱག་དགོས་ཀྱི་ཡོད་པ་ཡིན་ན་དང་པོ་བོད་ནང་ལོགས་ལ་བཟང་ཕྱོགས་ཀྱི་འགྱུར་བ་ཞིག་བཏང་དང་ད་ང་ཚོ་བསམ་བློ་བཏང་ཡ་ཡོད་རེད་བ། བོད་ནང་ལོགས་ལ་བཟང་ཕྱོགས་ཀྱི་འགྱུར་བ་བཏང་ཡ་མེད་པར་ཁ་སང་ཕྱི་སྲིད་ཀྱི་མགྲིན་ཚབ་པ་ཚོས་ཀྱི་བཤད་སྟངས་བལྟས་པ་ཡིན་ན་ང་ཚོ་སོ་སོའི་ལུང་པ་དེ་ཁོ་ཚོས་ཀྱི་བཙན་གནོན་གྱིས་ང་ཚོ་ལ་ཡར

དེ་མེད་ན་ང་ཚོའི་རྒྱལ་སྤྱིའི་སྤྱི་ཚོགས་འབྲེལ་བ་བྱས་ཏེ་ང་ཚོ་ལྡོག་ཏུ་མེད་པའི་ལས་འགན་རེད་བྱས་ནས། འདི་འགྲེལ་བཤད་རྒྱབ་སྡོད་ཀྱི་ཡོད་རེད་དེ་ཡིན་པས་སོང་ཙང། ད་འདི་འདྲའི་བྱས་པའི་སྐབས་ལ། ང་ཚོའི་གི་བསམ་བློ་དེ་ག་རེ་བཞག་དགོས་ཟེར་ན། རྒྱལ་ཁབ་སུ་འདྲ་ཅིག་ལ་འབྲེལ་བ་བྱས་པ་ཡིན་ནའི་ད་སང་ཉིན Swiss དུ་བ་འདི་བ་ང་ཚོ་འབྲེལ་བ་བྱས་ནས་འགོ་ཚུགས་འགྲོ་གི་རེད། རྒྱལ་ཁབ་རྒྱལ་ཁབ་སུ་འདྲ་ཅིག་ལ་འབྲེལ་བ་དེ་སོ་སོའི་གི་རྒྱལ་ཁབ་ཀྱི་ཁེ་ཕན་དེ་ཕར་བཞག་ནས། བོད་ཀྱི་ཁེ་ཕན་དེ་ཚུར་བླང་གི་རེད་པས་ཟེར་ན་དེ་ཡོང་གི་མ་རེད་ད། འདི་ང་ཚོ་སྣང་བ་དག་རུ་བ་ཡང་རང་ཚོའི་གི་འདི་བདེན་པའི་འཐབ་རྩོད་ཡིན་བདེན་པའི་འཐབ་རྩོད་རེད། ཡིན་པ་ཡིན་ནའི་རྒྱལ་ཁབ་ཀྱི་ཁེ་ཕན་འདི་གཙོ་བོ་བཞག་གི་རེད་མ་གཏོགས་བྱེས་ཀྱི་བོད་ཁེ་ཕན་གཙོ་བོ་བཞག་གི་མ་རེད་འདི་ང་ཚོ་ཤེས་པ་བྱེད་བ་འདི་ཤེས་པའི་ཐོག་ནས་ལས་ཀ་བྱས་པ་ཡིན་ན་ཨ་ནི་ང་ཚོའི་རེ་བ་ག་ཚོད་རྒྱབ་ཆོག་གི་རེད། དེ་ཚོ་བསམ་བློ་བཏང་བའི་ཐོག་ནས་ཨ་ནི་འཐབ་ཇུས་སྒྲིག་ཡ་དང་གང་ཅི་གི་ཐོག་ནས་ཕན་ཐོགས་བྱུང་འགྲོ་བ་རེད།

མཐའ་མེད་པའི་གི་དབུ་མ་ཡོང་ཡ་ཡོད་མ་རེད། བྱས་ཙང་ད་ལྟའི་ང་ཚོའི་ཆབ་སྲིད་ཀྱི་གནས་སྟངས་འདི་གི་ཐོག་ནས་མཐའ་ལ་འགྲེལ་བཤད་རྒྱག་མཁན་མང་པོ་ཡོད་རེད། རྒྱས་པོ་འདི་འདྲས་རྒྱག་མཁན་འདི་འདྲས་ཡོད་རེད་དེ་ད་ལྟའི་བཀའ་ཤག་གིས་རྒྱས་པོ་ཞེ་པོ་འདི་འདྲས་གང་ཡང་རྒྱག་གི་མེད་སྐད་ཆ་འདི་མང་པོ་ཅིག་འགྲེལ་བཤད་རྒྱག་མཁན་དེ་ཟང་ངེ་ཟིང་ངེ་མང་དུ་མང་དུ་བྱེད་ཀྱི་ཕན་ཐོགས་མ་རེད་ད་ལྟའི་བཀའ་ཤག་གིས་འགྲེལ་བཤད་རྒྱག་ཡ་འདི་དབུ་མའི་གི་མཐའ་གཉིས་དེ་མཐའ་གཅིག་འདི་བོད་འདི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ། མཐའ་གཞན་པ་འདི་ད་ལྟའི་རྒྱ་ནག་གཞུང་གི་བཙན་འོག་ལ་གནས་བསྡད་པའི་གི་བོད་ཀྱི་གནས་སྟངས་དེ་ཉིད་གཉིས་ཀ་མ་ཡིན་པའི་གི་དབུ་མ་ཅིག་དགོས་ཡོད་རེད།
གཞན་ཡང་དཔལ་ལྡན་སྲིད་སྐྱོང་མཆོག་གིས་ཉིན་དེར་རི་ཀོན་ཆོས་འཁོར་དགོན་དུ་ཆེད་ཕེབས་ཀྱིས་རི་ཀོན་ཆོས་འཁོར་དགོན་གྱི་ཚོགས་གཙོ་དང་འཛིན་སྐྱོང་འགན་འཛིན་དགོན་སྡེ་ཁག་གི་སྐུ་ཚབ་སོགས་དང་ལྷན་དུ་མཇལ་འཕྲད་གནང་འདུག་ལ་ས་གནས་ཀྱི་གཟའ་མཇུག་སློབ་གྲྭའི་དགེ་རྒན་རྣམས་དང་མཇལ་མོལ་ཡང་གནང་འདུག། བོད་མི་སྒྲིག་འཛུགས་ཀྱི་དཔལ་ལྡན་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་ད་རིང་ཕྱི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཟླ་བའི་ཉིན་རྡ་སྟེང་བོད་ཁྱིམ་སློབ་གྲྭར་གཞུང་འབྲེལ་འཚམས་གཟིགས་གནང་ཡོད་པ་རེད། དེ་ཡང་དཔལ་ལྡན་ཤེས་རིག་བཀའ་བློན་མཆོག་འཚམས་གཟིགས་སུ་ཕེབས་པར་བོད་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་འགན་འཛིན་བསོད་ནམས་སྲི་གཅོད་ལགས་དང་བོད་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་དྲུང་ཆེ་ཆོས་དབྱིངས་དོན་གྲུབ་ལགས་རྡ་སྟེང་བོད་ཁྱིམ་གྱི་དབུ་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་རྡ་སྟེང་བོད་ཁྱིམ་གྱི་སློབ་སྤྱི་ངག་དབང་ལྷ་མོ་ལགས་ཀྱིས་གཙོས་པའི་དགེ་ལས་སློབ་ཕྲུག་རྣམས་ནས་ཕེབས་བསུའི་སྣེ་ལེན་ཟབ་རྒྱས་ཞུས་འདུག་དཔལ་ལྡན་ཤེས་རིག་བཀའ་བློན་མཆོག་གིས་རྡ་སྟེང་བོད་ཁྱིམ་གྱི་གཞི་རིམ་གོང་མ་དང་འོག་མའི་འཛིན་ཁང་སོ་སོ་དང་སྡོད་ཁང། དཔེ་མཛོད་སོགས་སུ་གཟིགས་སྐོར་གནང་ཞིང་སློབ་གྲྭའི་དགེ་ལས་ཡོངས་དང་སློབ་མ་སོ་སོར་ལམ་སྟོན་གསུང་བཤད་གནང་ཡོད་པ་རེད། ཉེ་དུས་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་ཨོ་སི་ཀྲེ་ལི་ཡའི་སིད་ནི་ནུབ་ཕྱོགས་ཀེམ་པལ་ཏའུན་བོད་རིགས་མང་ཚོགས་ཀྱི་གོ་སྒྲིག་འོག་ལ་ཁུལ་དེའི་བོད་ཕྲུག་རྣམས་ལ་དམིགས་ཏེ་བོད་ཀྱི་སྐད་ཡིག་དང་རིག་གནས་སློབ་ཁྲིད་ཀྱི་གཟའ་མཇུག་བོད་ཡིག་འཛིན་གྲྭ་ཞིག་གསར་འཛུགས་གནང་འདུག་པ་དང་གཟའ་མཇུག་བོད་ཡིག་འཛིན་གྲྭ་དེའི་དབུ་འབྱེད་མཛད་སྒོའི་ཐོག་ལ་ཨོ་སི་ཀྲེ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ལྷན་ཞུགས་གནང་འདུག། མཛད་སྒོའི་ཐོག་ལ་སིད་ནི་ནུབ་ཕྱོགས་ཀེམ་པལ་ཏའུན་བོད་རིགས་མང་ཚོགས་ཀྱི་ཚོགས་གཙོ་ཚེ་བཅུད་ལྷ་མོ་ལགས་དང་ཚོགས་པའི་ཤེས་ཡོན་དང་རིག་གཞུང་འགན་འཛིན་གཅིག་ལྕོགས་ཡེ་ཤེས་ཚེ་རིང་ལགས་ནས་སློབ་གྲྭའི་ངོ་སྤྲོད་ཀྱི་གསུང་བཤད་གནང་འདུག་ལ་གདུང་རྒྱུད་སྤྲུལ་སྐུ་རིན་པོ་ཆེ་མཆོག་ནས་བླང་དོར་བཀའ་སློབ་གསུངས་གནང་འདུག་སྐབས་དེར་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཕྱི་རྒྱལ་རང་དབང་ལུང་པར་གནས་འཁོད་བོད་རིགས་གཞོན་སྐྱེས་མི་རབས་གསར་པ་ཚོས་རང་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། སྐད་ཡིག་ཡ་རབས་སྤྱོད་བཟང་གི་གོམས་སྲོལ་བཟང་པོ་ཡོད་པ་དེ་དག་མི་ཉམས་རྒྱུན་འཛིན་དང་སྲུང་སྐྱོབ་བྱ་རྒྱུར་གལ་འགངས་ཆེན་པོ་ཡིན་སྐོར་གསུངས་ཤིང་ས་གནས་ཀྱི་བོད་རིགས་མང་ཚོགས་སྤྱི་དང་ལྷག་པར་དུ་འབྲེལ་ཡོད་ཕ་མ་ཚོའི་ངོས་ནས་རང་ཉིད་ཀྱི་ཕྲུ་གུ་ལ་བོད་ཀྱི་སྐད་ཡིག་དང་ཡ་རབས་སྤྱོད་བཟང་གི་གོམས་སྲོལ་བཟང་པོ་དེ་སློབ་ཁྲིད་བྱ་རྒྱུར་འགན་འཁུར་དྭང་བཞེས་དགོས་པའི་ལམ་སྟོན་གནང་འདུག་ད་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཡིན་བོད་དོན་དང་འབྲེལ་བའི་གསར་འགྱུར་རྒྱས་པ་ཁག་འདི་གའི་གཞུང་འབྲེལ་དྲ་ཚིགས་བོད་ཚེག་ཨེ་ཤེ་ཡ་དང Tibet Dot Net གཉིས་ཀྱི་ཐོག་ལ་གཟིགས་རྒྱུ་ཡོད་ང་ཚོའི་ལས་རིམ་གསན་གཟིགས་གནང་བར་བཀའ་དྲིན་ཆེ་སང་ཉིན་ཡང་བསྐྱར་མཇལ་ཡོང།